རེས་གཟའ་པ་སངས་ཉིན་སྲིད་འཛིན་ཇོའུ་པཱའི་ཏེན་གིས། གྷ་ཛ་གྲོང་ཁྱེར་ནང་པ་ལི་སི་ཐན་གྱི་མི་སེར་ཚོར་བཟའ་བཅའ་མེད་པར་ཉིན་འཁྱོལ་ཡང་མཚན་མི་འཁྱོལ་བའི་དཀའ་ངལ་ཚབས་ཆེ་འཕྲད་བཞིན་ཡོད་པ་ཚོར་ཨ་མི་རི་ཀས་རོགས་སྐྱོར་ཆེད་དུ་མཁའ་ཐོག་ནས་བཟའ་བཅའ་གང་མགྱོགས་གཡུག་རྒྱུ་ཡིན་པ་དངོས་སུ་གཞུང་འབྲེལ་ཐོག་ནས་གསལ་བསྒྲགས་གནང་ཡོད་པ་དང། གསལ་བསྒྲགས་དེ་ནི་ཕོ་བྲང་དཀར་པོའི་ནང་ཨི་ཏི་ལི་གི་སྲིད་བློན་ལྕམ་མེ་ལོ་ནི་དང་མཇལ་མོལ་གནང་བའི་རྗེས་སུ་གནང་བ་ཞིག་ཡིན་པ་མ་ཟད། གསལ་བསྒྲགས་དེ་ནི་གྷ་ཛ་གྲོང་ཁྱེར་ནང་རེས་གཟའ་ཕུར་བུ་ཉིན་བཟའ་བཅའི་ཐོག་འཚང་ཁ་རྒྱབ་མཁན་ཚོར་ཨི་ཛི་རུལ་གྱིས་མེ་མདའ་བརྒྱབ་སྟེ་མི་མང་པོ་ཞིག་སྲོག་སྐྱོན་བཏང་བའི་རྗེས་སུ་གསུངས་པ་ཞིག་ཡིན་པའི་གནས་ཚུལ་ཐོན་གྱི་འདུག་ལ། མཁའ་ཐོག་ནས་རོགས་སྐྱོར་དང་ཡང་དེ་ནི་ཨ་མི་རི་ཀ་དང་མཉམ་དུ་ཇོར་ཌན་སོགས་འབྲེལ་ཡོད་ཡུལ་གྲུ་ཁག་ཅིག་གིས་ངེས་པར་དུ་གང་མགྱོགས་གཡུག་རྒྱུ་ཡིན་པ་གཞུང་འབྲེལ་ཐོག་ནས་གསལ་བསྒྲགས་གནང་ཡོད་པའི་སྐོར་གསར་འགྱུར་བརྒྱུད་ལམ་ཁག་གི་གནས་ཚུལ་ལུང་དྲངས་ཏེ་རེས་གཟའ་སྤེན་པ་ཉིན་འགྲེམས་སྤེལ་བྱས་འདུག་འོན་ཀྱང་དཀའ་ངལ་འཕྲད་བཞིན་པ་ཚོར་གནམ་གྲུ་ནས་རོགས་སྐྱོར་གཡུག་རྒྱུར་སྔོན་ལ་འཆར་གཞི་ཡོད་ཀྱང་ད་རེས་རེས་གཟའ་པ་སངས་ཉིན་དངོས་སུ་གསལ་བསྒྲགས་གནང་བ་ཞིག་ཡིན་པའི་གནས་ཚུལ་ཡང་ཐོན་གྱི་འདུག། དེ་ཡང་སྲིད་འཛིན་ཇོའུ་པཱའི་ཏེན་གྱི་ཆབ་སྲིད་འཛིན་སྐྱོང་ཁང་གིས་ཨི་ཛི་རུལ་ལ་མེ་འཕེན་མཚམས་འཇོག་བྱས་ཏེ། པ་ལི་སི་ཐན་གྱི་མི་སེར་ལ་སྲོག་སྐྱོན་མ་ཡོང་བར་གང་ཡོང་ཡོང་བྱེད་དགོས་ཀྱི་རེད་ཅེས་འབོད་སྐུལ་གནང་མུས་ཡིན་པ་མ་ཟད། མེ་འཕེན་མཚམས་འཇོག་གང་མགྱོགས་བྱེད་དགོས་འབོད་སྐུལ་ཤུགས་ཆེ་གནང་ཡོད་པ་རེད། འོན་ཀྱང་ཕྱོགས་གཞན་ནས་ཨི་ཛི་རུལ་གྱིས་གྷ་ཛ་མངའ་ཁུལ་དུ་ཧ་མ་སི་རྩ་མེད་ཀྱི་ལས་འགུལ་འོག་གཏོར་རྒོལ་ཚབས་ཆེ་བྱེད་བཞིན་ཡོད་པའི་འཐབ་འཛིང་དེའི་ཆེད་དུ་ཨ་མི་རི་ཀས་ཨི་ཛི་རུལ་ལ་རོགས་སྐྱོར་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པ་དེར། འཛམ་གླིང་ནང་ཨི་ཛི་རུལ་གྱི་བྱེད་སྟངས་དེ་ཚོར་ངོ་རྒོལ་ཤུགས་ཆེ་བྱེད་མུས་ཡིན་པ་མ་ཟད་དེའི་ཞོར་ལ་ཨ་མི་རི་ཀ་ལ་ཡང་ངོ་རྒོལ་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག་དེ་ཡང་རིང་མིན་ཚེས་བཅུ་ནས་ཁ་ཆེའི་ཆོས་ཕྱོགས་ཀྱི་དུས་ཆེན་ར་མ་ཌན་སྨྱུང་གནས་ཚུགས་ཀྱི་ཡོད་སྟབས་སྨྱུང་གནས་ཀྱི་གཡས་གཡོན་ནས་དུས་ཡུན་བདུན་ཕྲག་དྲུག་ཙམ་རིང་མེ་འཕེན་མཚམས་འཇོག་བྱེད་རྒྱུར་འབད་བརྩོན་གནང་གི་ཡོད་པ་དང་དེ་ལ་ཡང་རེ་བ་ཆེན་པོ་ཡོད་པ་དེ་སྔོན་ནས་གསུངས་ཡོད་ཀྱང། རེས་གཟའ་ཕུར་བུ་ཉིན་གྱི་གནད་དོན་དེས་རྐྱེན་པས་གང་ཅིའི་དཀའ་ངལ་ཡང་འཕྲད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག། དེ་ཡང་ཕོ་བྲང་དཀར་པོའི་བདེ་འཇགས་སྲུང་སྐྱོབ་སྡེ་ཚན་གྱི་མགྲིན་ཚབ་པ་སྐུ་ཞབས John Kirby ཡིས། འཐབ་འཛིང་བྱེད་བཞིན་པ་དེའི་ནང་ལ་ཉེས་མེད་ཀྱི་མི་སེར་ཧ་ཅང་མང་པོར་དཀའ་ངལ་ཚབས་ཆེ་འཕྲད་བཞིན་ཡོད་པ་དེ་དག་སྲུང་སྐྱོབ་དང་རོགས་རམ་ཆེད་དུ་ཨ་མི་རི་ཀའི་ངོས་ནས་སྔ་ས་ནས་མེ་འཕེན་མཚམས་འཇོག་དགོས་པ་འབོད་སྐུལ་བྱས་ཏེ་ཕྱི་འབྲེལ་མི་སྣ་ཁག་དང་འབྲེལ་བ་བྱེད་མུས་ཡིན་པ་མ་ཟད། ཁོ་ཚོའི་ཐོག་རོགས་སྐྱོར་བྱེད་རྒྱུར

འབོད་སྐུལ་གནང་བ་བཞིན་ཨི་ཛི་རུལ་གྱིས་མེ་འཕེན་མཚམས་འཇོག་གང་མགྱོགས་མ་བྱས་པ་ཡིན་ན་མི་ཧ་ཅང་མང་པོ་ཞིག་ད་དུང་ཡང་ལྟོགས་རིས་ཀྱིས་མནར་ཏེ་ཤི་རྒྱུའི་ཉེན་ཁ་འདུག་ཅེས་སྔོན་བརྡ་ཡང་བཏང་གནང་ཡོད་པ་རེད། དེའི་བར་ན་ན་ནིང་སྤྱི་ཟླ་བཅུ་པའི་ཚེས་བདུན་ཉིན་ཧ་མ་སི་དྲག་སྤྱོད་པས་ཨི་ཛི་རུལ་ཐོག་ཐོག་མར་གཏོར་རྒོལ་བཏང་སྟེ་ཨི་ཛི་རུལ་གྱི་མི་སྟོང་ཕྲག་གཅིག་དང་ཉིས་བརྒྱ་སྲོག་སྐྱོན་བཏང་བའི་རྗེས་སུ་ཨི་ཛི་རུལ་གྱིས་ཧ་མ་སི་རྩ་མེད་བཟོ་རྒྱུའི་ལས་འགུལ་གྱི་གཏོར་རྒོལ་འོག་ད་ལྟ་བར་པཱ་ལེ་སི་ཏན་གྱི་མི་སྟོང་ཕྲག་སུམ་ཅུ་ཉིས་བརྒྱ་ལྷག་སྲོག་སྐྱོན་དང་སྟོང་ཕྲག་བདུན་ཅུ་སུམ་ཅུ་ལྷག་ལ་རྨས་སྐྱོན་བཏང་སྟེ་སྲོག་སྐྱོན་བྱུང་བའི་ཁོངས་ནས་མང་པོ་ཞིག་བུད་མེད་དང་ཕྲུ་གུ་ཡིན་པ་པཱ་ལེ་སི་ཏན་གྱི་འཕྲོད་བསྟེན་ལས་ཁུངས་ཀྱིས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་སི་ཨན་ཨན་གསར་འགྱུར་ཁང་གིས་ལུང་དྲངས་ཏེ་རེས་གཟའ་སྤེན་པའི་ཉིན་གནས་ཚུལ་འགྲེམས་སྤེལ་བྱས་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་འགོད་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།